ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཧྥ་རན་སིའི་སྲིད་འཛིན་མཱ་ཁྲོང་རྒྱ་ནག་ལ་ཉིན་གསུམ་འཚམས་འདྲི་གནང་སྟེ་ཞི་ཅིན་ཕིང་དང་ཐུག་འཕྲད་གནང་བའི་རྗེས། ཁོང་གིས་ཡུ་རོབ་ཀྱིས་རྒྱ་ནག་ལ་འཛིན་པའི་སྲིད་ཇུས་འདི་ཨ་མི་རི་ཀའི་རྗེས་སུ་འབྲང་བ་ཞིག་མ་ཡིན་པར་རང་བཙན་གྱི་ལངས་ཕྱོགས་ཤིག་འཛིན་དགོས་ཀྱི་འདུག་ཅེས་གསུངས་པའི་རྗེས། སྲིད་འཛིན་མཱ་ཁྲོང་གི་གཏམ་བཤད་དེར་སྐྱོན་བརྗོད་བྱེད་མཁན་ཧ་ཅང་གི་མང་པོ་བྱུང་འདུག། དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་ནང་གནད་དོན་དེའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་གཟའ་འཁོར་སྔོན་མ་སྲིད་འཛིན་མཱ་ཁོང་རྒྱ་ནག་ལ་ཡར་འཚམས་འདྲི་ཉི་མ་གསུམ་གནང། གནང་བ་འདིའི་སྐབས་ལ་ཡང་ངས་ཚོད་དཔག་བྱས་ན་ད་དེ་རིང་ཁ་སང་ནུབ་ཕྱོགས་རྒྱལ་ཁབ་ཀྱི་སྲིད་འཛིན་གཙོ་བོ་རྒྱ་ནག་ལ་ཡར་འཚམས་འདྲི་གནང་ཡག་དེ་ཞེ་དྲག་དཀོན་པོ་རེད་དེ་འདྲ་སོང་ཙང་རྒྱ་ནག་གཞུང་གིས་སྲིད་འཛིན་མཱ་ཁོང་ལ་ཡང་དགའ་བསུ་ཞུ་ཡག་དང་སྣེ་ལེན་ཞུ་ཡག་དང་དེ་ཚོ་སྤྱིར་བཏང་དང་མ་འདྲ་བའི་ཞེ་པོ་ཞིག་རྒྱས་པོ་བྱས་སོང། ཕལ་ཆེར་ཚོད་དཔག་བྱས་ན་ཞི་ཅིན་ཕིང་དང་ཉུང་ཤོས་ལ་ཡང་ཕལ་ཆེར་ཐེངས་མ་གཉིས་ཙམ་ཐུག་གནང་ཡོད། མཐའ་མ་དེ་བཞིན་ད་ལྟ་རྒྱ་ནག་ལྷོ་ཕྱོགས་ཀྱི་གྲོང་ཁྱེར་ཧྲེན་ཀྲིན་ཟེར་མཁན་དེ་ནང་ལོགས་ལ་ཡང་དེ་སྔོན་ཞི་ཅིན་ཕིང་གི་པཱ་ལགས། ཞི་ཀྲུང་ཞུན་གྱི་བཞུགས་ས་དེ་ལ་ཡང་གདན་འདྲེན་ཞུས་བྱས་ད་གསར་འགྱུར་བརྒྱུད་ལམ་ཁག་ཐོག་ལ་ཡང་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན། ཁོང་གཉིས་བར་དུ་ལ་ལ་ཡང་གསོལ་ཇའི་དྲི་མ་ཞིམ་ལུགས་དང་དེ་འདྲའི་སྐོར་ལ་ཡང་བཀའ་མོལ་གནང་བ་རེད་ཅེས་དེ་གོ་དོན་རེ་བྱས་པ་ཡིན་ན་ཞི་ཅིན་ཕིང་དང་མཱ་ཁོང་བར་དུ་ལ་ལ་ཡང་སྒེར་རང་གི་ཐོག་ནས་ཕན་ཚུན་ཞེ་པོ་ཞིག་ཉེ་པོ་ཡོད་པའི་རྣམ་པ་བསྟན་ཡག་དང་དེ་འདྲས་ཀྱི་མཐོང་ཚུལ་ཅིག་བཟོས་སོང་ཨ། དེ་བཟོས་པ་དེ་ལ་ཡང་ནུབ་ཕྱོགས་རྒྱལ་ཁབ་ཀྱི་གསར་འགྱུར་བརྒྱུད་ལམ་ཁག་ནས་སྲིད་འཛིན་མཱ་ཁོང་ད་ལྟའི་གནས་སྟངས་འདི་ཅིག་འོག་ལ་ཡང་རྒྱ་ནག་ལ་ཕེབས་པ་མ་ཟད། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་དེ་ག་ཙམ་ཉེ་པོ་དང་དགའ་པོ་ཡོད་པའི་རྣམ་པ་སྟོན་པ་དེ་ག་འདྲ་ཡིན་ནམ་བསམ་བསམ་གི་དོགས་པ་མང་པོ་བྱུང་སོང། དེ་གི་འདྲས་དམིགས་བསལ་འཚམས་འདྲི་མཇུག་བསྒྲིལ་བའི་སྐབས་དེར། སྲིད་འཛིན་མཱ་ཁོང་དང་ཞི་ཅིན་ཕིང་གིས་མཉམ་རུབ་ཀྱི་ཐོག་ནས་གསར་འགོད་གསལ་བསྒྲགས་ཞིག་སྤེལ་ཡོད་རེད། འདིའི་ནང་ལོགས་ལ་ཡང་རྒྱ་ནག་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡིན་ནའི་རེད། ད་ག་ནང་བཞིན་ཐའེ་ཝན་གནད་དོན་དང་ཨ་ཐ་ན་ཕར་བཞག་ཨུ་རུ་སུ་དང་ཡུཀ་རེན་གྱི་ཕ་གིའི་དམག་འཁྲུག་འདིའི་སྐོར་ལ་ཡིན་ནའི་སྤྱིར་བཏང་བྱས་ན་ནུབ་ཕྱོགས་རྒྱལ་ཁབ་ཀྱི་དེ་རིང་ཁ་སང་ལངས་ཕྱོགས་ཅིག་ཡོད་རེད་དེ་ཚོ་གསལ་བསྒྲགས་འདི་ནང་ལ་ཡང་གསལ་པོ་ཞིག་མཚོན་ཐུབ་མི་འདུག་དེ་འདྲ་སོང་ཙང་མི་མང་པོ་གཅིག་གི་དྲི་བ་ལ་ཡང་དེ་སྔོན་སྲིད་འཛིན་མཱ་ཁོང་ཕ་གིར་རྒྱ་ནག་ལ་ཕེབས་ཡག་དེ་མི་མང་པོས་ཚོད་དཔག་བྱེད་ཡག་ཡིན་ནའི་རེད་ཁོ་རང་གིས་གསུང་ཡག་ཡིན་ནའི་རེད་གནད་དོན་དེ་ཚོའི་ཐོག་ལ་ཡང་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་ལངས་ཕྱོགས་དང་དེ་ཚོ་ཞི་ཅིན་ཕིང་ལ་གསལ་བཤད་བྱེད་གར་ཐེགས་ཀྱི་ཡིན་ཟེར་བྱས་བྱས་གསུངས་པ་རེད་དེ་ག་འདྲ་ཟེར་བྱས་བྱས་གསུངས་མ་ཐུབ་པ་ཡིན་ནམ། ཡང་ན་དེའི་ནང་ལོགས་ལ་མ་འཁོད་ཡག་ག་རེ་རེད་དེ་འདྲ་སོགས་ལ་ཡང་ཡིན་ན་དོགས་པ་མང་པོ་བྱུང་སོང། ད་གནས་ཚུལ་འདི་ལ་བྱས་ཅིག་ག་རེ་བྱུང་སོང་ཟེར་ན། སྲིད་འཛིན་མཱ་ཁོང་ཕར་རྒྱ་ནག་ལ་བཞུགས་པའི་སྐབས་དེར། རྒྱ་ནག་གི་རྒྱལ་ས་པེ་ཅིང་ནས་གནམ་གྲུ་དེ་བྱས་མར་ཀོང་ཀྲོའུ་ལ་ཕེབས་པའི་ནང་ལམ་ཁ་ལ་གནམ་གྲུའི་ནང་ལོགས་ལ་ཡང་གསར་འགྱུར་བརྒྱུད་ལམ་ཁག་གསུམ་གྱི་གསར་འགོད་པ་དང་ཐུག་འཕྲད་གནང་རྗེས་ཁོང་ཚོས་དྲི་བ་དྲིས་ལན་བྱས་བཞག

སྲིད་འཛིན་མཱ་ཁོང་གསུང་ཡག་བྱས་པ་ཡིན་ན་རྒྱ་ནག་ལ་འཛིན་པའི་སྲིད་བྱུས་ཀྱི་ཐད་ལ་ཡང་ཡུ་རོབ་ཀྱིས་ཨ་ནི་ཨ་མི་རི་ཀའི་རྗེས་སུ་མ་འབྲང་བར་ཡུ་རོབ་རང་རང་སོ་སོའི་རང་དབང་ཅན་གྱི་ཕྱི་འབྲེལ་སྲིད་བྱུས་ཤིག་དགོས་ཀྱི་འདུག་ཟེར་ཨ་ཐའེ་ཝན་གྱི་གནད་དོན་ཐད་ལ་ཡིན་ནའི། གཅིག་ཨ་མི་རི་ཀས་གང་བཤད་དེའི་རྗེས་ལ་མ་འབྲང་ཡག་དང་ད་ག་ནང་བཞིན་རྒྱ་ནག་གི་དེ་ལ་ཡང་སྐྱོན་བརྗོད་ཐལ་ཆ་ཆེན་པོ་བྱེད་ཀྱི་ཡོད་པ་འདི་གཉིས་ཆ་ལོགས་ལ་ཡང་མ་ཚུད་པ་བྱས། ཨན་ཐའེ་ཝན་གྱི་གནད་དོན་འདིའི་ཐོག་ལ་ཡང་མ་བསམ་ཁོར་ནས་ཡུ་རོབ་ཀྱི་ཨན་ཐད་ཀའི་ཁེ་ཕན་གང་ཡང་ཡོད་མ་རེད་ཅེས་གསུངས་འདུག་ཡང་སྲིད་འཛིན་མར་ཁོང་གིས་གསུངས་ཡག་བྱས་པ་ཡིན་ན་ཡུ་རོབ་ཀྱིས་ད་ལྟ་ཡུ་ཀུན་གྱི་དཀའ་ངལ་དེ་སེལ་མ་ཐུབ་པར་བསྡད་ཡོད་རེད་བྱས་ཙང་འདི་འདྲའི་གི་གནས་སྟངས་འོག་ལ་ཡང་ཡུ་རོབ་ཀྱིས་ཨན་ཐའེ་ཝན་སྐོར་ལ་གི་ནུས་པ་ལྡན་པ་ཅིག་བཤད་ཡག་གི་འདི་འཇོན་ཐང་ག་པར་ཡོད་རེད་ཟེར་ཡག་ཅིག་ད་གཙོ་བོར་དེ་དོན་དག་ལ་བྱས་ན་འདི་འདྲ་ཞིག་གསུངས་ཤག། ད་སྤྱིར་བཏང་གི་གནས་སྟངས་ཅིག་འོག་ལ་ཡིན་པ་ཡིན་ན་ད། ཨ་མི་རི་ཀའི་རྗེས་ལ་མ་འབྲངས་བྱས་ཡུ་རོབ་སོ་སོ་ལ་ཡང་ཡིན་ན་ཕྱི་འབྲེལ་སྲིད་ཇུས་ཤིག་དགོས་ཀྱི་འདུག་ཟེར་དེ་ད་སྐྱོན་ཟེར་གང་ཡང་མ་རེད་དངོས་གནས་ཨ་འདི་འདྲ་བྱེད་རྒྱུ་ཡོད་ན་ཡག་པོ་ཡོད་རེད་ཨ་ད་ག་ནང་བཞིན་ཡིན་ན་ཨ་མི་རི་ཀའི་བྱེད་སྟངས་ཁ་ཤས་ལ་ཡང་ད་ནོར་འཁྲུལ་ཡོད་པ་མང་པོ་ཡོང་གི་རེད་འདི་ལ་ཡང་སྐྱོན་བརྗོད་བྱས་ནས་ལས་དེ་ཧང་སང་དགོས་ཡག་ཅིག་གང་ཡང་མ་རེད་བསམ་གྱི་འདུག་ད་ཡིན་ནའི་ད་ལྟའི་རྒྱལ་སྤྱིའི་ཁོར་ཡུག་ཆེ་ས་བྱས་ནས་བཤད་པ་ཡིན་ན་ད་རིང་སྲིད་འཛིན་མར་ཁོང་གི་གསུང་སྟངས་འདི་ལ་ཡང་དོན་དག་གསར་པ་དང་གོ་རྒྱུ་གསར་པ་དང་གལ་སྲིད་ཁོ་རང་གི་གསུང་ཡག་འདི་ལ་ཡང་འདོད་པ་མེད་མཁན་བྱས་ན་དངོས་གནས་སྐྱོན་བརྗོད་ཆེན་པོ་བྱེད་དགོས་ཡག་ཅིག་རེད་ཤག་འདི་ག་རེད་ཟེར་ན། ད་རིང་ཁ་སང་ཡིན་ན་རྒྱ་ནག་གི་དམག་གི་སྟོབས་ཤུགས་འདི་ཚོ་རྒྱ་སྐྱེད་ཆེ་རུ་ཕྱིན་པ་དང་ཨུ་རུ་སུ་དང་མནའ་འབྲེལ་བྱས་བྱས་ཡིན་ན་ཡུ་ཀུན་ཕི་ག་བཙན་འཛུལ་བྱེད་ཡག་ལ་ཡང་ཨུ་རུ་སུ་ལ་རྒྱབ་སྐྱོར་བྱས། འདིས་མ་ཟད་ཕི་ག་ཐའེ་ཝན་མཚོ་རྒྱུད་ལ་ཡང་དཔེར་ཆ་བཞག་ན་སྲིད་འཛིན་མར་ཁོང་ཁོ་རང་རྒྱ་ནག་ནས་ཐོན་བྱས་ཆུ་ཚོད་ཁ་ཤས་རྗེས་ལ་དམག་གི་གནམ་གྲུ་བཅུ་ཕྲག་ཁ་ཤས་བཏང་བྱས་ཐའེ་ཝན་མཚོ་རྒྱུད་ལ་ཡང་དམག་སྦྱོང་བྱས་བྱས་ཐའེ་ཝན་ལ་ཡང་འཇིགས་སྐུལ་བྱས་འདུག་ག་འདི་འདྲའི་བྱས་བྱས་མི་མང་པོའི་སེམས་ཁྲལ་ལ་ཡ། རྒྱ་ནག་གིས་ཨུ་རུ་སུས་ཡུ་ཀུན་ལ་ཡ་བཙན་འཛུལ་བྱས་པ་ནང་བཞིན་བྱས་ཡིན་ན་ཐའེ་ཝན་ཡ་བཙན་འཛུལ་བྱས་མི་ཡོང་ངས་བསམ་པའི་བློ་འཚབ་ཆེན་པོ་ཞིག་སྐྱེས་བྱས། དེ་ཅིག་མ་ཡོང་ཡག་ཆེད་དུ་ད་རིང་ཁ་སང་ཨ་མི་རི་ཀས་གཙོ་བོ་སྣེ་ཁྲིད་བྱས་བྱས་ནུབ་ཕྱོགས་རྒྱལ་ཁབ་ལྷག་པར་དུ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ད་དམངས་གཙོའི་རྒྱལ་ཁབ་དེ་གའི་ཚང་མ་དང། དེ་ག་འདི་ནི་ཉི་ཧོང་དང་ལྷོ་ཀོ་རི་ཡ་དང་ཨོ་སི་ཀྲི་ལི་ཡ་སོགས་པའི་རྒྱལ་ཁབ་དེ་ག་ཚང་མ་ལོག་ཐོག་ནས་ད་ཕྱི་འབྲེལ་སྲིད་ཇུས་དེ་གཅིག་པུ་གཅིག་རྐྱང་དེ་མེད་ནས་ཁོ་ཚོ་ཚང་མ་ལོག་གི་ལངས་ཕྱོགས་གཅིག་གི་ཐོག་ནས་རྒྱ་ནག་ལ་ཡང་བརྡ་ལན་གསལ་པོ་སྤྲད་བྱས། གལ་སྲིད་རྒྱ་ནག་གིས་ཐའེ་ཝན་ལ་ཡང་བཙན་འཛུལ་བྱས་ཕི་ག་དམག་འཁྲུག་བསླངས་པ་ཡིན་ན། ཨ་ནི་རྒྱལ་ཁབ་དེ་གའི་ཚང་མ་ལོག་གི་མཉམ་རུབ་ཐོག་ནས་རྒྱ་ནག་ལ་ཡང་དཔལ་འབྱོར་གྱི་ཉེས་ཆད་སྤྲད་ཡ་ཡིན་ནའི་རེད་མཐའ་ན་དམག་འཁྲུག་རང་ནང་ཞུགས་བྱས་ཐའེ་ཝན་ལ་སྲུང་སྐྱོབ་བྱས་ཡ་ཡིན་ནའི་རེད་འདི་འདྲས་བྱེད་ཀྱི་རེད་དྭ་ཞེས་ཉེན་བརྡ་ཞིག་བཏང་བྱས་ཉེན་བརྡ་བཏང་ཡ་དེ་ཡིན་ན། དམག་བསླངས་ཡ་དང་གནས་ཚུལ་ཛ་དྲག་བཏང་ཡ་དང་འདི་འདྲས་ཅིག་མ་རེད། འདིའི་ལྡོག་ཕྱོགས་ལ་ཡ་ཡིན་ན་དམག་འཁྲུག་ཅིག་མ་ཡོང་ཡ་སྔོན་འགོག་བྱས་ཡ་ཆེད་དུ་གཉེར་ནས་ཡིན་ན་རྒྱ་ནག་ལ་ཡང་བརྡ་ལན་གསལ་པོ་ཞིག་སྤྲད་ཡ་ཆེད་རེད། བྱེད་སྟངས་འདི་འདྲས་གཅིག་གི་ཁོར་ཡུག་འོག་ལ་ཡང་སྲིད་འཛིན་མར་ཁོང་གི་ད་རིང་གི་གསུང་སྟངས་འདི་ཚོ་ཡིན་ན་ཐད་ཀར་ཨ་མི་རི་ཀ་ལ་ཡང་ཁ་གཏད་བཅག་ཡག་དང་ད་ལྟའི་ངས་འདི་ཞུས་པའི་གཅིག་རྒྱ་ནག་ལ་འཛིན་པའི་སྲིད་ཇུས་ཕྱོགས་ལ་ཐུན་མོང་གི་ལངས་ཕྱོགས་གཅིག་གཏོར་ནས་འདི་ལ་ཡང་ཁ་གཏད་བཅག་བྱས་ཁོ་རང་ཟུར་ནས་དོན་ཡག་གཅིག་འདི་འདྲས་གཅིག་གི་རྣམ་པ་དེ་ཡིན་ན་གསལ་པོ་ཤུགས་ཆེན་པོ་ཞིག་ཆགས་བྱས་དེ་ཡིན་ན་མི་མང་པོ་གཅིག་གི་བློ་འཚབ་བྱེད་ཡག་དང་དོ་སྣང་བྱེད་ཡག་དང་སྐྱོན་བརྗོད་བྱེད་ཡག་དང་འདི་ཆགས་བསྡད་ཤག། དེ། འདི་ལ་ཡང་མི་མང་པོ་ཅིག་དྲི་བ་འདུག་དྲི་བ་དེ་ག་རེད་ཟེར་ན་དང་པོ་དེ། སྲིད་འཛིན་མར་ཁོང་གི་ད་རིང་གསུང་ཡག་དེ་ཡིན་ན་ཁོ་རང་སྒེར་དང་ཡང་ན་ཧྥ་རན་སི་གཅིག་པོ་གི་ལངས་ཕྱོགས་བྱས་ནས་གསུང་གི་ཡོད་རེད་ཡང་ན་འདི་མ་ཡིན་པ་བྱས་ད་ཁོ་རང་བཀའ་མོལ་གནང་བའི་སྐབས་དེ་ཡུ་རོབ་ཀྱི་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱལ་ཁབ་གལ་ཆེན་པོ་ཅིག་ཡིན་ཙང་ག་དུས་ཡིན་ན་ཡུ་རོབ་ཀྱི་ཡུ་རོབ་ཀྱི་ཞེས་གསུང་གི་འདུག་ག་ཁོ་རང་གསུང་པ་དེ་ཚོ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་དང་ཡུ་རོབ་རྒྱལ་ཁབ་ཁག་གི་ལངས་ཕྱོགས་ཡིན། ད་འདིའི་དྲི་བ་དེ་དང་པོ་དེ་གསལ་པོ་བཟོ་ཡ་ཅིག་ཆགས་བསྡད་ཤག་ད་ག་ནང་བཞིན་གཉིས་པ་དེ་ཡིན་ན་ག་རེ་རེད་ཟེར་ན། སྲིད་འཛིན་མར་ཁོང་གིས་ད་ལྟའི་གནས་སྟངས་འདིའི་འོག་ལ་ཡ། བཀའ་མོལ་འདི་འདྲ་ཞིག་གནང་དགོས་ཡ་རྒྱུ་མཚན་ག་རེ། ད་འདི་ལ་ཡིན་ན་དྲི་བ་དགོས་ངེས་མང་པོ་ཞིག་རག་འདུག་ད་ཨ་ལའི་སྲིད་འཛིན་མར་ཁོང་ཕལ་ཆེན་ཡུ་རོབ་ཀྱི་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱལ་ཁབ་ཚང་མ་ལོག་གི་སྐུ་ཚབ་བྱས་རྗེས་ཡིན་ན་བཀའ་མོལ་འདི་ག་གནང་ཐུབ་ཀྱི་ཡོད་རེད་ཟེར་ན་ད་ཕལ་ཆེན་ཚོད་དཔག་བྱས་ན་འདི་མེད་པ་ཕལ་ཆེན་གཏན་འཁེལ་བ་རེད་བསམ་གྱི་འདུག་ད་རིང་ཁོ་རང་ཕི་གེ་ཐད་པའི་སྐབས་དེ། དུས་ཚོད་གཅིག་པོ་རང་ལ་ཡང་ཡུ་རོ་མཉམ་འབྲེལ་མཐུན་ཚོགས་ཀྱི་གཙོ་འཛིན་དེ་ཕི་གེ་ཕེབས་ཡོད་རེད་གཙོ་འཛིན་དེ་ཡིན་ན་བཀའ་མོལ་འདིའི་རིགས་གནང་མེད་པ་མ་ཟད་རྒྱ་ནག་ལ་ཡང་སྤྱིར་བཏང་ཡུ་རོ་མཉམ་འབྲེལ་མཐུན་ཚོགས་ཀྱིས་ཡིན་ན་གལ་སྲིད་རྒྱ་ནག་གིས་ཐའེ་ཝན་ལ་ཡང་བཙན་འཛུལ་སོགས་བྱས་པ་ཡིན་ན་ཨ་ནི་ང་ཚོས་ཉེས་ཆད་སྤྲད་ཀྱི་ཡིན་ཟེར་ད་དངོས་གནས་གསུང་དགོས་ཡ་སྦྱོར་བ་འདི་ག་ཚང་མ་གསུངས་བཞག་སྤྱིར་བཏང་ཚོད་དཔག་བྱས་པ་ཡིན་ན་ད་སྲིད་འཛིན་མ་ཀོང་གི་བཀའ་མོལ་འདི་ལ་ཡང་མོས་མཐུན་ཡོད་ངེས་ཀྱི་རྒྱལ་ཁབ་ཁ་ཤས་ཐོ་ཡོང་སྲིད་རེད་སྤྱིར་བཏང་བྱས་པ་ཡིན་ན་རྒྱལ་ཁབ་དེ་ཚོས་ཕལ་ཆེན་མོས་མཐུན་ཡོད་མདོག་ཁ་པོ་མ་རེད་བསམ་གྱི་འདུག་ད་དེ་མ་ཡིན་པའི་དྲི་བ་དེ་ཡིན་ན་སྲིད་འཛིན་མ་ཀོང་ག་རེ་བྱས་བྱས།

ཨ་མི་རི་ཀ་ནས་ལོགས་སུ་ཐོན་རྗེས་ཧྥ་རན་སི་རང་ཡིན་ནའི་རེད་ཁོ་རང་སྒེར་གྱི་ཡིན་ནའི་རེད་ཅིག་རྒྱལ་སྤྱིའི་ཐོག་གི་གལ་ཆེའི་ལྟེ་གནས་ཅིག་བཙུགས་ཡག་གི་བསམ་བློ་དེ་ཡིན་ན་ཤུགས་ཆེན་པོ་ཞིག་རག་འདུག་ང་འདིའི་དཔེ་མཚོན་དེ་ཡིན་ན་དཔེར་ན་བྱས་པ་ཡིན་ན་ཟླ་ཉིན་ལོ་ལ་ཡག་ད་ཨ་མི་རི་ཀས་ཨུ་རུ་སུས་ཡུ་ཀུན་ལ་ཡང་དམག་འཁྲུག་རྒྱག་ཡག་གི་གྲ་སྒྲིག་བྱེད་ཀྱི་ཡོད་རེད་བཙན་འཛུལ་བྱེད་ཡག་གི་གྲ་སྒྲིག་བྱེད་ཀྱི་ཡོད་རེད་ཅེས་ཉེན་བརྡ་བཏང་པའི་སྐབས་དེ་སྲིད་འཛིན་མར་ཁོང་གིས་ཕི་ཀས་ཨུ་རུ་སུ་ལ་ཡ་ཐེངས་མ་ཁ་ཤས་ཤིག་ཕེབས་རྗེས་སྲིད་འཛིན་ཕུ་ཐིན་དང་ཐུག་རྗེས་བཀའ་མོལ་གནང་བ་རེད། བཀའ་མོལ་གནང་རྗེས་ཚུར་ཕེབས་རིང་བཞིན་པ་ཐེངས་མ་གཅིག་གཅིག་པོ་མ་རེད་ད་ཐེངས་མ་གཉིས་གསུམ་ཞིག་སྲིད་འཛིན་ཕུ་ཐིན་གྱིས་ཁོ་རང་ལ་ཡང་ཁས་ལེན་བྱས་ཚར་སོང་ཨུ་རུ་སུས་ཡུ་ཀུན་ལ་ཡང་བཙན་འཛུལ་བྱེད་ཀྱི་མ་རེད་ཅེས་བྱས། ཐེངས་ཁ་ཤས་གསུངས་པ་རེད་ད་ཡིན་ནའི་མཐའ་མ་དེ་ཡིན་ཁོ་རང་ཚུར་སླེབས་ཚར་རྗེས་ལ་ཡང་སྲིད་འཛིན་ཕུ་ཐིན་གྱིས་དམག་མི་བཏང་རྗེས་གང་ལྟར་ཡུ་ཀུན་ལ་ཡང་བཙན་འཛུལ་བྱས་པ་རེད། བྱས་ཙང་ཨུ་རུ་སུས་ཡུ་ཀུན་ལ་ཡང་བཙན་འཛུལ་བྱས་པའི་རྗེས་ལ་ཡིན་ན་ཁོ་རང་གཅིག་ངོ་ཚ་ཁ་སྐྱེངས་བྱས་བར་སྐབས་གཅིག་ཏོག་ཙམ་ཁ་ཁར་བསྡད་དགོས་བྱས་སོང་ཨ། བྱས་རྗེས་གལ་སྲིད་དངོས་གནས་སྲིད་འཛིན་ཕུ་ཏིང་གིས་ཁོ་རང་ལ་ཡང་ཁས་ལེན་བྱས་པ་ནང་བཞིན་བྱས། ཨུ་རུ་སུས་ཕི་ཀའི་ཡུ་ཀུན་ལ་ཡང་བཙན་འཛུལ་བྱས་མེད་པ་ཡིན་ན། ཨ་ནི་ཨ་མི་རི་ཀས་འཇིགས་སྐུལ་བྱས་པ་དང་ཨ་མི་རི་ཀས་ཉེན་བརྡ་བཏང་པ་དེ་གང་ག་ལོག་རྫུན་མ་རེད་དེ་ལས་ཡིན་ན་ཧྥ་རན་སིས་ཕི་ཀའི་དངོས་གནས་ཀྱི་གནས་ཚུལ་དེ་བཤད་ཐུབ་དང་ཡང་ན། ཧྥ་རན་སིས་ཨུ་རུ་སུ་ལ་ཕྱིན་རྗེས་སྲིད་འཛིན་ཕུ་ཏིང་ལ་ཡང་སྐད་ཆ་བཤད་རྗེས་དམག་འཁྲུག་དེ་འགོག་ཐུབ་པ་རེད་ཟེར་དེ་འདྲ་བྱས་པ་ཡིན་ན་ཁོ་རང་གི་གནས་སྟངས་དེ་ཞེ་དྲགས་ཀྱི་ད་ཅིག་མཐོང་ཆེ་རུ་ད་འདི་འདྲ་འགྲོ་གི་རེད་པ་ཡིན་ནའི་དེ་འདྲ་ཅིག་ད་བྱུང་ཡོད་མ་རེད། བྱས་ཙང་ད་རིང་ཕི་གེ་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཚང་མ་ལོག་ཀའི་གཅིག་སྒྲིལ་ཐོག་ནས་རྒྱ་ནག་ལ་ཡང་ཉེན་བརྡ་བཏང་ཡག་དང་རྒྱ་ནག་ལ་ལངས་ཕྱོགས་མཁྲེགས་པོ་ཞིག་འཛིན་པའི་སྐབས་དེ་སྲིད་འཛིན་མར་ཁོང་གིས་ད་འདི་དང་ཁ་གཏད་བཟོ་ཕྱིར་ཕྱི་འབྲེལ་སྲིད་ཇུས་གསར་པ་ཅིག་ཁོ་རང་རང་གི་ཐོག་ནས་ཡིན་ན་ཟུར་ལ་ཡ་བཙུགས་ཡག་འདི་ཡིན་ངས་བྱས་ན་ཚོད་དཔག་བྱས་ན་ད France ཡིན་ནའི་རེད་ཁོ་རང་སྒེར་གྱི་ཐོག་ནས་ཡིན་ནའི་རེད་རྒྱལ་སྤྱིའི་ཐོག་ལ་ཡང་གནས་བབ་གསར་པ་ཅིག་དང་གནས་སྟངས་གསར་པ་ཅིག་བསྐྲུན་ཡག་གི་ཆེད་དུ་རེད་བསམ་བསམ་ཞིག་དྲན་གྱི་འདུག་གཅིག་བྱེད་དུས་ཙམ་པ་ཧྥ་རན་སིའི་དབུ་ཁྲིད་ཀྱིས་བྱེད་སྟངས་འདིའི་རིགས་བྱེད་ཡ་སྦྱོར་བ་འདི་ཡིན་ན་གསར་པ་འདི་འདྲ་རེད་མི་འདུག་ད་རིང་མར་ཀོན་བྱུང་ནས་གཞི་ནས་བྱུང་བ་འདི་འདྲ་རེད་མི་འདུག་མར་ལོ་རྒྱུས་ཐོག་ལ་ཕྱི་མིག་བལྟས་པ་ཡིན་ན་ཧྥ་རན་སི་འདི་སྟོབས་ཆེན་རྒྱལ་ཁབ་ད་ཡུ་རོབ་ནང་གི་རྒྱལ་ཁབ་གལ་ཆེ་ཤོས་ཅིག་རེད་ད་འདས་པའི་ལོ་བརྒྱ་ཕྲག་གསུམ་བཞི་ནང་ལོགས་ལ་ཡ། ཨིན་ཇི་ཡིན་ནའི་རེད་སྤེན་ཡིན་ནའི་རེད་ཧྥ་རན་སི་ཡིན་ནའི་རེད Dutch ཡིན་ནའི་རེད་འདི་ཚོས་འཛམ་བུ་གླིང་གི་རྒྱལ་ཁབ་ག་ས་ག་ལ་ཡ་བཙན་འཛུལ་བྱས་མི་སེར་སྤེལ་ཡུལ་བྱས་བཙན་རྒྱལ་གྱི་རྒྱལ་ཁབ་ཆེན་པོ་བཟུམ་འདི་འདྲ་བསྐྲུན་འདི་འདྲ་བྱས་པའི་སྐབས་དེ་ཧྥ་རན་སི་གི་རིག་གཞུང་དེ་ཚོ་ཕྱུག་པོ་སྐད་ཡིག་དེ་ཚོ་ཞེ་པོ་ཅིག་གི་ཨེ་འདྲས་སྤུས་དག་དང་དེ་འདྲས་ཡོད་པའི་སྐབས་དེ་དུས་ཡིན་ནའི་ཧྥ་རན་སིའི་མིའི་སེམས་པའི་ནང་ལོགས་ལ་ཡང་ཧྥ་རན་སི་དེ་ཡིན་ན་འཛམ་བུ་གླིང་ནང་གི་སྟོབས་ཆེ་ཤོས་ཀྱི་རྒྱལ་ཁབ་ཆགས་དང་ཧྥ་རན་སིའི་སྐད་ཡིག་དེ་འཛམ་བུ་གླིང་ནང་ད་བེད་སྤྱོད་ཆེ་ཤོས་ཀྱི་ཨེ་ནི་སྐད་ཡིག་དང་རྒྱལ་སྤྱིའི་སྐད་ཡིག་རང་ཆགས་ཡག་གི་དེ་འདྲས་ཀྱི་འདོད་པ་དང་རེ་བ་དང་ཡིད་ཆེས་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་ས་རེད། ད་ཡིན་ནའི་འདི་ཡོད་བཞིན་དུ། ག་དུས་ཡིན་ན་ད་རྒྱལ་ཁབ་སྟོབས་ཆེ་ཤོས་དང་ཧྥ་རན་སིའི་སྐད་དེ་ག་ལེ་ག་ལེ་བྱས་བྱས་འབྲེལ་སྐད་ད་ཨིན་ཇི་ད་འཛམ་བུ་གླིང་ནང་ལོགས་གཙོ་ཆགས་བྱས་ཡིན་ན་ཧྥ་རན་སིའི་སྐད་ཀྱི་མཐོང་དེ་ཆུང་ཆུང་འགྲོ་འདུག་འང་དེ་འདྲས་བྱུང་ཡིན་ནའི་ལ་ག་དུས་ཡིན་ནའི་ཧྥ་རན་སིས་ད་དུང་གི་འདོད་པ་དེ་རྦད་ཆ་ཚང་བྱས་མ་བརླག་པའི་བཟོ་འདྲ་བྱས་བྱས་ཡིན་དེ་འདྲས་ཀྱི་གནས་སྟངས་ཅིག་གི་བསམ་བློའི་འཁྱེར་ཕྱོགས་ཅིག་གི་འོག་ནས་ད་དམག་ཆེན་གཉིས་པའི་རྗེས་ལ་ཡིན་ན་ཨ་མི་རི་ཀ་སྟོབས་ཆེ་ཤོས་ཆགས་ཡོད་རེད་ནུབ་ཕྱོགས་རྒྱལ་ཁབ་དང་དམངས་གཙོའི་རྒྱལ་ཁབ་ངོས་ནས་ཡིན་ན་ད་ཨ་མི་རི་ཀའི་འོག་ལ་ཡ་ད་འཛུལ་བའི་བཟོ་བྱེད་དགོས་ཀྱི་རེད་འདི་བྱེད་འདོད་མེད་པ་བྱས་ཅིག་ཕྲན་བུ་ཟུར་ཐོན་ཡ་དེ

དེའི་སྐབས་དེ་དངོས་གནས་ཧྥ་རན་སི་གིས་སྐྱོན་བརྗོད་ཡག་པོ་བྱས་ཨ་མི་རི་ཀས་ཧྥ་རན་སི་གི་ཁ་ལ་ཉན་ཡོད་ན། གཅིག་བྱས་ན་ཕལ་ཆེར་ཨ་མི་རི་ཀའི་ཁེ་ཕན་དང་ཨ་མི་རི་ཀ་ལ་ཡག་པོ་བྱུང་ཡོད་པ་ཅིག་ཡིན་སྲིད་ཀྱི་རེད་བསམ་གྱི་འདུག་ད་ཡིན་ནའི་ལས་ད་ལྟའི་རྒྱལ་སྤྱིའི་གནས་སྟངས་དང་དེ་འདྲའི་འོག་ལ་ཡང་སྲིད་འཛིན་མཱ་ཀོང་གིས་ད་རིང་གི་གཏམ་བཤད་གནང་སྟངས་དེ་ཡིན་ན་ཉེན་ཁ་ཆེན་པོ་ཞིག་རང་རེད་བཞག་དེའི་སྐོར་ལ་ཡ་གཅིག་རྒྱ་ཆེ་ཙམ་དང་གཏིང་ཟབ་ཙམ་ནས་ཞུས་པ་ཡིན་ན་ད་དཔེར་ན་ཆ་བཞག་ན་ཧྥ་རན་སི་ཁོ་རང་ཚོ་ནང་ལོགས་ལ་ཡ་ཧྥ་རན་སི་ནང་ལོགས་ལ་ཡ་ད་རེས་ཁ་སང་ཤེས་ཡོན་ཅན་སྐད་གྲགས་ཆེན་པོ་དང་ཨ་ནི་བསམ་བློ་ཅན་སྐད་གྲགས་ཆེན་པོ་ཅིག་བ་ནེད་ཧན་རི་ལེ་བྷི་ཟེར་ཉན་ཅིག་ཡོད་རེད་ཁོ་རང་གིས་དེབ་ནང་ལ་ཡ་དེ་འདྲས་ཞིག་བྲིས་བཞག་ངས་དེ་དྲན་གྱི་འདུག་ཁོ་རང་གསུང་ཡག་བྱས་པ་ཡིན་ན་ཁོ་རང་སྔ་མོ་ཡིན་ན་ཨ་མི་རི་ཀ་ལ་སྐྱོན་བརྗོད་ཞེ་པོ་བྱེད་ཉན་དེ་ཡིན་ད་ཨ་མི་རི་ཀ་ལ་སྐྱོན་ཡོན་ཞིག་རང་ཡོད་རེད་པ། ག་དུས་ཡིན་ནའི་ལས་དང་མི་འཛོམས་ས་དང་གྲོགས་པོ་འཛོམས་ས་ག་པར་འཛོམས་ནའི་ལས་ཡིན་ན་རྟག་པར་ཅིག་ཡིན་ན་ཨ་མི་རི་ཀ་ལ་སྐྱོན་བརྗོད་བྱས་བྱས་སྡོད་ཉན་ཅིག་ཡིན། ད་ཡིན་ནའི་ཉི་མ་ཅིག་ཁོ་རང་དཔེ་བསམ་བློ་ཡག་པོ་བཏང་བྱས་ཨ་མི་རི་ཀའི་སྐྱོན་ཡོན་ད་དེ་གའི་དེ་ཕར་གཡུག་བཞག། ཨ་མི་རི་ཀ་ཁྱོན་ནས་མེད་པའི་བཟོ་འདྲ་བསམ་བློ་བཏང་བྱས་ཨ་མི་རི་ཀ་མེད་ན་ད་རེས་ཁ་སང་འཛམ་བུ་གླིང་ག་འདྲས་བྱེད་ཀྱི་རེད་བསམ་བསམ་རེ་ཅིག་བསམ་བློ་བཏང་དུས། ཨ་ནི་གཞི་ནས་ངས་ཧ་གོ་སོང་ཨ་དེའི་ཉིན་ཁ་ནས་ཨ་ངས་ཨ་མི་རི་ཀ་ལ་སྐྱོན་བརྗོད་བྱེད་ཡག་དེ་ངས་མཚམས་བཞག་པ་ཡིན། ད་ཁོ་རང་གིས་ཚིག་བརྗོད་དེ་དེ་ག་རང་བེད་སྤྱོད་བཏང་མི་འདུག་སྤྱིར་བཏང་བྱས་ན་ནང་དོན་དུ་བྱས་ན་འདི་འདྲ་ཅིག་རེད། ག་རེ་རེད་ཟེར་ན་ད་ད་ལྟའི་གནས་སྟངས་འདིའི་འོག་ལ་ཡང་ཨ་མི་རི་ཀས་སྣེ་ཁྲིད་བྱས་བྱས་ཅིག་འཛམ་བུ་གླིང་ནང་ལོགས་ལ་ཡང་གོ་སྒྲིག་བྱེད་ཡག་ཅིག་ཡོད་རེད་པ། གལ་སྲིད་ཨ་མི་རི་ཀ་མེད་པ་ཡིན་ན་འདིའི་ཚབ་བྱེད་ཉན་དེ་ཡིན་ན་ད་ཨ་མི་རི་ཀ་ལས་སྡུག་ག་ཅིག་མིན་ཞིག་ཡོད་མ་རེད། འདི་འདྲ་སོང་ཙང། གནས་སྟངས་འདི་འདྲའི་ཅིག་གི་འོག་ལ་ཡང་ལྷག་པར་དུ་ད་ད་རེས་ཁ་སང་ཡིན་ན་ཨུ་རུ་སུས་ཡུཀ་རེན་ལ་དམག་འཁྲུག་བརྒྱབ་དམག་ཛ་དྲག་དང་གེ་སར་ཆེན་པོ་ཡོད་པ་དང་རྒྱ་ནག་གིས་དམག་གི་སྟོབས་ཤུགས་ཆེར་བཏང་བྱས་ཡིན་ན་ཐའེ་ཝན་ལ་དམག་འཁྲུག་རྒྱག་ཡག་གི་ཉེན་ཁ་ཡོད་པ། འདི་འདྲའི་ཅིག་གི་གནས་སྟངས་ཅིག་གི་འོག་ལ་ཡང། ཕྱོགས་རྒྱལ་ཁབ་ཀྱི་ཐུན་མོང་གི་ལངས་ཕྱོགས་གཅིག་མེད་པ་བྱས་བྱས་སོ་སོ་སོ་སོ་ད་གཅིག་རྐྱང་གི་བསམ་བློའི་གཏོང་ཕྱོགས་ནས་གཟུར་གནས་ཀྱི་ཕྱི་འབྲེལ་སྲིད་ཇུས་ཅིག་སྤེལ་གྱི་ཡིན་ཟེར་ན་རྒྱ་ནག་དང་ཨུ་རུ་སུ་ལྟ་བུའི་སྲིད་དབང་སྒེར་གཅོད་ཅན་གྱི་མགོ་ཁྲིད་དེ་ཚོ་ལ་ཡང་བརྡ་ལན་ཉེན་ཁ་ཚ་པོ་ཞིག་ཆགས་ཀྱི་ཡོད་ཙང་བྱས་ཙང་མི་མང་པོ་གཅིག་གིས་སེམས་ཁྲལ་བྱེད་ས་ཆེན་པོ་ཆགས་བསྡད་བཞག་དེ་འདྲས་བྱས་བྱས་ད་ད་རིང་སྲིད་འཛིན་མཱ་ཀོང་གི་གཏམ་བཤད་འདི་ལ་ཡ། སྐྱོན་བརྗོད་བྱེད་ཉན་མང་པོ་ཞེ་པོ་འདུག་ལ། ཚོད་དཔག་བྱས་ན་ད། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱལ་ཁབ་གཞན་པ་དེ་ཚོས་ད་ལྟ་ད་དཔེ་གཞུང་འབྲེལ་རང་གི་ཐོག་ནས་སྲིད་འཛིན་མཱ་ཀོང་གི་གཏམ་བཤད་འདི་ལ་ཡ་མོས་མཐུན་མེད་ཟེར་བྱས་རྒྱལ་ཁབ་འདི་གའི་སྤེལ་བའི་བཟོ་འདྲ་ཅིག་མི་འདུག་དེ་ལས་ཡིན་ནའི། ཚོད་དཔག་བྱས་ན་ད་མང་པོ་ཅིག་གིས་གནོན་ཤུགས་སྤྲད་ཡག་དང་ཏན་ཏན་ཁོང་ཚོའི་བསམ་ཚུལ་ལོགས་ཀ་ཡོད་ཀྱི་རེད་བྱས་ཙང། སྲིད་འཛིན་མཱ་ཀོང་གིས་ད་རེས་གསུངས་པ་འདི་གའི་འདི་ད་དངོས་སུ་ཕི་གའི་དོན་འཁྱོལ་བྱས་བྱས། ཡུ་རོབ་མཉམ་འབྲེལ་མཐུན་ཚོགས་དང་ཡུ་རོབ་རྒྱལ་ཁབ་དེ་དག་ཚང་མ་ལོག་ཡིན་ན་ཨ་མི་རི་ཀ་ལས་ལོགས་སུ་ཐོན་བྱས་ཡིན་ན་རྒྱ་ནག་ལ་ཡང་སྲིད་ཇུས་མ་འདྲ་ཅིག་དང་གསར་པ་ཅིག་གི་སྟེང་ཡིན་བྱས་ད་གཟོད་ད་ཕལ་ཆེན་ཡོང་གི་མ་རེད་བསམ་ས་ཅིག་འདུག་ད་ཡིན་ནའི་ངས་བསམ་དེ་བསམ་གི་འདུག་སྲིད་འཛིན་མར་ཁོང་ལ་ཡང་དེ་རིང་བི་ཀ་རྒྱ་ནག་དང་འབྲེལ་བ་ཉེ་པོར་བྱས་ཞེ་པོ་བྱེད་ཡག་གི་ཁོ་རང་ལ་ཡང་གཉིད་ལམ་གྱི་གསེབ་ཏུ་གཏོང་བ། གཅིག་བྱེད་དུས་ཙམ་པ་འདི་ཞི་ཅིན་ཕིང་རྟག་པར་རྒྱ་ནག་གི་གཉིད་ལམ་ཟེར་གི་བ་དེའི་གསེབ་ཏུ་རེད་ད་ག་རྒྱ་ནག་གི་གཉིད་ལམ་ཞིག་འདུག་ངས་བྱས་གཉིད་ལམ་མཐའ་མ་དེ་གཉིད་སད་མཁན་དེ་ཡིན་སྲིད་འཛིན་མཱ་ཁོང་ལ་ཡང་ནུབ་ཕྱོགས་རྒྱལ་ཁབ་དེ་དག་ཨ་མི་རི་ཀའི་ནང་ཡིན་ནའི་རེད་ཡང་ཡུ་རོབ་ནང་ཡོད་པའི་སྐྱོན་བརྗོད་བྱེད་མཁན་དེ་དག་རེད་བསམ་གི་མི་འདུག་མཐའ་མ་དེ་སྲིད་འཛིན་མཱ་ཁོང་གི་གཉིད་སད་མཁན་དེ་ག་རེ་ཟེར་ན་རྒྱ་ནག་དང་ཞི་ཅིན་ཕིང་ཆགས་ཀྱི་རེད་བསམ་གི་འདུག་ག་རེ་ཟེར་ན། ད་ལྟ་སྲིད་འཛིན་མཱར་ཀོང་གིས་ཞི་ཅིན་ཕིང་གི་ད་སྐད་ཆ་སྙན་པོ་བཤད་བྱས་ཁོ་རང་སྒོར་བཞི་བཅུ་ཁོག་ཡོད་འགྲོ་ཡིན་ནའི་དོན་དངོས་ཐོག་ལ་ཡ་སྲིད་འཛིན་ཞི་ཅིན་ཕིང་གིས་ཐའེ་ཝན་ལ་འཇིགས་སྐུལ་བྱེད་ཡ་ཡིན་ནའི་རེད་མཐའ་མ་དེ་དམག་རྒྱག་ཡ་ཡིན་ནའི་རེད་ཡང་ད་ག་ནང་བཞིན་ད་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ནང་ལོག་ལ་ཡ་ད་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ད་ཧ་ལམ་རིག་གནས་གསར་བརྗེ་འདྲ་པོར་ཕྱིར་བླངས་བྱས་བསྡད་ད་དུང་ཤིན་ཅང་དང་བོད་དང་དེ་ཚོ་ནང་ལོག་ལ་ཡ་དྲག་གནོན་བྱས་ད་དེ་ཚོའི་ལས་ཀ་དེ་ཚོ་ཡིན་ན་སྲིད་འཛིན་མཱར་ཁོང་དང་འབྲེལ་བ་ཡག་པོ་ཡོད་པའི་རྐྱེན་གྱིས་ཞི་ཅིན་ཕིང་གིས་དེ་ཚོ་འཇམ་ལྷོད་གཏོང་སྲིད་ཀྱི་མ་རེད་བསམ་གྱི་འདུག། དེ་ཚོ་མ་བཏང་གོང་དུ་གང་ལྟར་སྔ་ཕྱི་མ་གཏོགས། ཕལ་ཆེན་སྲིད་འཛིན་མ་ཁོང་ངས་ཚོད་དཔག་བྱས་ན་ད་ལྟ་ཧྥ་རན་སི་ཡིན་ན། ནུབ་ཕྱོགས་རྒྱལ་ཁབ་དེ་དག་གི་ནང་ནས་རྦད་དེ་དམངས་གཙོ་དང་རང་དབང་གི་རྦད་དེ་ཞེ་པོ་གཅིག་གི་གལ་ཆེན་པོ་གཅིག་གི་རྒྱལ་ཁབ་དང་སྤྱི་ཚོགས་ཡིན་ས་རེད། ཡིན་པ་མ་ཟད་ངས་བྱས་ན་དངོས་གནས་ཡིན་ཡིན་གྱི་བསམ་གྱི་འདུག་དེ་འདྲའི་གཅིག་གི་སྤྱི་ཚོགས་གཅིག་གི་ངོས་ནས་བྱས་ན་སྲིད་འཛིན་མ་ཁོང་གིས་ཞེ་པོ་གཅིག་ཞི་ཅིན་ཕིང་གི་དང་དུ་ནང་བཤད་བྱས་ཇ་ཞིམ་པོ་འཐུང་ཡག་དང་དྲི་མ་ཞིམ་པོ་དང་དེ་འདྲའི་སྐོར་བཤད་བྱས་བསྡད་ཡག་གི་དུས་ཚོད་དེ་རྒྱུན་རིང་པོ་རྩ་བ་ཉིད་ནས་ཡོང་གི་མ་རེད། སྲིད་འཛིན་མ་ཁོང་གིས། རྒྱ་ནག་གི་གཉིད་ལམ་དེའི་ནང་ལོགས་ནས་གཉིད་སད་མཁན་དེ་དང་པོ་དེ་ཡིན། ཏན་ཏན་ཡིན་ན་རྒྱ་ནག་དང་ཞི་ཅིན་ཕིང་ཆགས་མདོག་ཁ་པོ་རེད་བསམ་གྱི་འདུག་དེ་དང་བཅས་རྗེས་ད་དེ་རིང་ང་ཚོའི་རྒྱ་ཞིབ་ལས་རིམ་དེ་འདི་གར་མཇུག་སྒྲིལ་གྱི་ཡིན་ང་ཚོའི་ལས་རིམ་དེའི་སྐོར་ལ་ཡང་དགོངས་འཆར་ག་རེ་ཡོད་ནའི་འོག་ལ་ཡང་ལན་བཞག་རོགས་གནང་ང་ཚོའི་ལས་རིམ་དེ་འོས་བྱུང་ཤག་བསམ་ས་འདུག་ན་དགའ་རྟགས་མཐེ་བོ་དེ་གནོན་རོགས་གནང་ཞུ་གི་ཡིན་ང་ཚོས་ལས་རིམ་རྗེས་མར་མཇལ་ཡོང་ཐུགས་རྗེ་ཆེ།